དེ་རིང་བཤད་རྒྱུའི་སྒྲུང་འདིའི་མིང་ལ་ཡང་སྡུག་རུས་ཐུབ་པ་མི་འདུག་སྡུག་རུས་ཐུབ་པ་མི་འདུག་ང་དངོས་གནས་སྡུག་རུས་ཐུབ་པ་མི་འདུག་ཟེར་བ་དེ་ཡིན། དབྱིངས་ནང་གིས་བྲེལ་བ་འཚུབ་འཚུབ་བྱས། དགོས་ཚད་ཚོང་ཁང་ཆེན་པོའི་ནང་ལ་རྒྱུགས་ཕྱིན་པ་རེད། ཞབས་ཞུ་སྟེགས་བུའི་སྒང་གི་ཞབས་ཞུ་བ་ལ་ཡང། གཅིན་པ་གཏོང་ས་ག་བ་ཡོད་རེད། ཟེར་དྲིས་པ་རེད། ཞབས་ཞུ་སྟེགས་བུའི་ཞབས་ཞུ་བས་དབྱིངས་ནང་གི་སྐད་ཆ་གསལ་པོ་མ་གོ་ཙང། ག་རེ། བྱིའུ། ཏོག་ཙམ་སྒུག་ཨ། ངས། གཅིག་འཚོལ་དགོས། ཟེར་ལབ་པ་རེད། དེ་ནས་ཞབས་ཞུ་སྟེགས་བུའི་ཞབས་ཞུ་བས་ཕར་འཚོལ་ཚུར་འཚོལ་བྱས། དབྱིངས་ནང་ལ་ཡ། དགོངས་པ་མ་ཚོམ་དགོངས་པ་མ་ཚོམ་གྲོགས་པོ་ཆུང་ཆུང། ང་ཚོའི་འདིར། བྱིའུ་བཙོང་ཡག་ཁྱོན་ནས་མི་འདུག། ཟེར་བཤད་པ་རེད། དབྱིངས་ནང་གིས། བྱིའུ་ཟེར་གྱི་མེད། གཅིན་པ་ཟེར་གྱི་ཡོད་གཅིན་པ་ང་གཅིན་པ་ཕུག་གི། ཟེར་ལབ་པ་རེད། ཞབས་ཞུ་སྟེགས་བུའི་ཞབས་ཞུ་བས། ཨ་ལས། ད་བྱེད་དུས་གསང་སྤྱོད་འཚོལ་གྱི་ཡོད་པ་རེད། གྲོགས་པོ་ཆུང་ཆུང་རང་ཚིག་པ་མ་ཟ་ཨ། ད་ལྟ་གསང་སྤྱོད་བཟོ་བཅོས་རྒྱག་གི་ཡོད་ཙང། རང་གིས་གསང་སྤྱོད་བེད་སྤྱོད་བཏང་ཐུབ་ཡག་ཡོད་མ་རེད། བྱས་ཙང་རང་ཐོག་སོ་གསུམ་ཐོག་སྒང་ལ་འགྲོ་དགོས་རེད་ད། ཨ་ཙི། དེ་འདྲའི་སྐབས་ཁྱེད་ལ།

དབྱིངས་ནང་གིས་ཤྭ་བ་སྐེ་རིང་ལ་ཡ། ཤྭ་བ་སྐེ་རིང་ང་ང་གཅིན་པ་ཞེ་དྲག་ཕུག་གི་ད་ང་སྡུག་རུས་ཐུབ་པ་མི་འདུག། ཟེར་བཤད་པ་རེད། ཤྭ་བ་སྐེ་རིང་གིས། ཧུ་ཧུ་ཧུ་ད་བྱེད་དུས་གསང་སྤྱོད་འཚོལ་གྱི་ཡོད་པ་རེད། ཏག་ཏག་འདིར་གསང་སྤྱོད་ཅིག་ཡོད་རེད་ང་ལས་གསང་སྤྱོད་ལ་འགྲོ་མཁན་ཡིན་ཤོག་རང་ང་མཉམ་དུ་ཤོག། ཟེར་ལབ་པ་རེད། ཡིན་ནའི་དབྱིངས་ནང་གི་སེམས་ནང་ལ་ཡ། གསང་སྤྱོད་དེ། ཤྭ་བ་སྐེ་རིང་ལ་ཏག་ཏག་བྱས་པ། ཡིན་ནའི་ང། ད་ང་སྡུག་རུས་ཐུབ་མི་འདུག་ང་སྡུག་རུས་ཐུབ་མི་འདུག། དབྱིངས་ནང་མུ་མཐུད་གསང་སྤྱོད་འཚོལ་གར་འགྲོ་དུས། ཙི་ཙི་སྐམ་པོ་ཞིག་ཐུག་པ་རེད། ཙི་ཙི་སྐམ་པོ་དེས་དབྱིངས་ནང་ལ་ཡ། གྲོགས་པོ་ཆུང་ཆུང་རང་སྐས་འཛེག་འབབ་དུས། བྲེལ་བ་འཚུབ་འཚུབ་དེ་འདྲ་བྱས་པ་ཡིན་ན། ཉེན་ཁ་ཞེ་དྲག་ཡོད་རེད་ད། གནས་ཚུལ་ག་རེ་ལྷག་སོང་ཨ། ཟེར་དྲིས་པ་རེད། ཙི་ཙི་སྐམ་པོས།

དབྱིངས་ནང་གིས་རུས་སྒྲོམ་ལ་ཡང། དངོས་གནས་ཐུན་མོང་མ་ཡིན་པའི་གསང་སྤྱོད་རང་རེད་ཤག། ཡིན་ནའི་ངས་བེད་སྤྱོད་ག་འདྲས་སེ་གཏོང་དགོས་ཡོད་མེད་ཤེས་མ་སོང། ཟེར་བཤད་པ་རེད། ཡང་དབྱིངས་ནང་སྐས་འཛེག་བབས་བྱས་ཁ་ནས་སྡུག་རུས་བྱེད་ཐུབ་པ་མི་འདུག་སྡུག་རུས་བྱེད་ཐུབ་པ་མི་འདུག། མུ་མཐུད་གསང་སྤྱོད་འཚོལ་གར་ཕྱིན་པ་རེད། ད་རེས་གསང་སྤྱོད་འཚོལ་གར་འགྲོ་དུས། དབྱིངས་ནང་ལ་ཡང། གདོན་འདྲེ་ཅིག་ཐུག་པ་རེད། གདོན་འདྲེ་དེས་དབྱིངས་ནང་ལ་ཡང། གྲོགས་པོ་ཆུང་ཆུང། རང། གནས་ཚུལ་ག་རེ་ལྷག་སོང་ཨ།

བུ་ལ་ལས་ཚར་བ་དང། དབྱིངས་ནང་གིས་དོན་བྲལ། ག་རེ། དོལ་ཆེན་པོ་གཏོང་ཟེར། དོལ་ཆེན་པོ་གཏོང་ཡ་ཡོད་རེད་པས། ཟེར་བཤད་པ་རེད། དབྱིངས་ནང་བྲེལ་བ་འཚུབ་འཚུབ་བྱས་གསང་སྤྱོད་འཚོལ་ག་འགྲོ་དུས་གཞི་ནས། ཐོག་རྩེག་གསུམ་ཐོག་ལ་སླེབས་པ་རེད། དབྱིངས་ནང་གིས་གཅིག་ལབ་བརྒྱབ་བྱས། ད་ཕལ་ཆེར། སྤྱིར་བཏང་གི་གསང་སྤྱོད་ཡིན་གྱི་རེད། ཟེར་ལབ་བྱས། ཁ་ཐུག་ཡར་འཛུལ་ཕྱིན་པ་རེད། སྐབས་དེ་དུས། ཤོག་སྦག་སྤར་བྱས་རྒྱང་གྲགས་ནས་དགའ་སྤྲོའི་སྐད་སྒྲ་གྲགས་ནས། བཀྲ་ཤིས་བདེ་ལེགས། ཁྱེད་རང་ལ་ཡང་བྱ་དགའ་ཐོབ་སོང། སྤུས་ལེགས་ཀྱི་ཕྱག་རྟགས་ཀྱིས་ཁྱེད་རང་སྒུག་བྱས་བཞུགས་ཡོད། གློག་ཀླད་རོལ་རྩེད་དང། རྩེད་ཆས། བྱི་རིལ། ཁྱེད་རང་ལ་ག་རེ་དགོས་ཡོད་ནའང་ང་ཚོས་ཕུལ་གྱི་ཡིན། ཁྱེད་རང་གིས་བྱ་དགའ་ཐོབ་པའི་མྱོང་ཚོར་ཞིག་གསུངས་དང། སྐབས་དེ་དུས་དབྱིངས་ནང་གིས་ག་རེ་བཤད་པ་རེད་ཟེར་ན། ང་སྡུག་རུས་ཐུབ་པ་མི་འདུག་ད་ང་སྡུག་རུས་ཐུབ་པ་མི་འདུག། ཟེར་བཤད་པ་རེད། ཞབས་ཞུ་བས། ཧི་ཧི་ཙི། མྱོང་ཚོར་དེ་དངོས་གནས་དམིགས་བསལ་ཚ་གསལ་རང་བྱུང། ཁྱེད་རང་ལ་ཡང་ལག་རྟགས་ག་རེ་དགོས་ཡོད་ན། ཟེར་དྲིས་པ་རེད། དབྱིངས་ནང་གིས་ཞབས་ཞུ་བ་ལ་ཡང། ད་ལྟ་ང་དགོས་མཁོ་ཆེ་ཤོས་དེ་གསང་སྤྱོད་རེད་ཤག།

དབྱིངས་ནང་གི་འབྱུང་མུས། དབྱིངས་ནང་ལ་ཡ། བཅུད་སྦྱོར། བཅུད་སྦྱོར་རང། ཐོག་ཁའི་སངས་རྒྱུད་ལ་སྦྱིན་པ་དང་ག་རྒྱུ། སུ་བཤད་པ་རེད། དབྱིངས་ནང་གི། ཏག་ཏག་སྐྱེ་མཆེད་གང་ལ་སངས་རྒྱུད་ཕྱོགས་རེ། དེ་རིང། ཞི་གནས་སྤྱིར་བཏང་གི་སངས་རྒྱུད་ཀྱི་རགས་སོ། ཧཱུྃ། ད་ཡིན་ན་ཞི་གནས་སྤྱི་བོ་དང་ཐུགས་སོ། སུ་བཤད་པ་རེད། ཐོབ་བརྒྱ་གོ་བརྒྱ་དབྱིངས་ནང་གི་བསམ་བློ་བཏང་རྗེས།